འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ། ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན། འདི་མ་གཡུག། འདི་དང་ཁ་མ་འབྲལ། འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས།
སྤྱིར་མི་ཡི་ཀླད་པ་ལ་དེང་སྐབས་ཚན་རིག་པས་སྡེ་ཚན་ཁག་དུ་མ་ཞིག་བཟོས་ནས་ངོས་འཛིན་བྱེད་ཀྱི་ཡོད་པ་ལས། དབྱིན་ཇིའི་ནང་ལ Frontal Lobe ཟེར་བ་མགོ་བོའི་ཆེས་མདུན་ཕྱོགས་སུ་ཡོད་པའི་ཀླད་པའི་ཆ་ཤས་དེ་ནི། འགྲོ་བ་མི་ཡི་ཁྱད་ཆོས་ཁྱད་པར་ཅན་གྱི་ཀླད་པའི་སྡེ་ཚན་ཞིག་ཡིན་པ་རེད། འདི་ནི་སེམས་ཀྱི་འདུ་ཤེས་ཀྱི་ཚོར་བ་དང་དཀའ་ངལ་སེལ་བའི་ནུས་པ། དྲན་པ། སྐད་ཡིག་སྦྱོང་བའི་ནུས་པ། བཟང་ངན་དབྱེ་བའི་ནུས་པ། འདོད་ཆགས་ཀྱིས་ཀུན་ནས་སློང་བའི་སྤྱོད་པ་སྟངས་འཛིན་བྱེད་ཐུབ་པའི་ནུས་པ་སོགས་ཡོད་པའི་ཀླད་པའི་ཆ་ཤས་ཞིག་ཡིན་པ་རེད། དེའི་རྒྱབ་ཏུ Motor Cortex ཟེར་བ་ལུས་པོ་གཡོ་འགུལ་བྱེད་མཁན་གྱི་སྡེ་ཚན། དེའི་རྒྱབ་ཏུ Sensory Cortex ཟེར་བ་ཚོར་བ་འབྱུང་བའི་སྡེ་ཚན། དེའི་རྒྱབ་ཏུ་ལྟ་ཚུལ་དང་འཇིག་རྟེན་གྱི་ངོ་བོ་རྟོགས་བྱེད་ཀྱི་སྡེ་ཚན། དེའི་འོག་ཏུ་དྲན་པ་དང་སྐད་ཡིག་སོགས་གོ་རྟོགས་ཀྱི་ནུས་པ་ཡོད་པའི་སྡེ་ཚན། དེའི་འོག་ཏུ་ལུས་ཀྱི་ཕྱོགས་ཕན་ཚུན་གཅིག་གིས་གཅིག་ལ་འབྲེལ་མཐུད་དང་སྟངས་འཛིན་བྱེད་མཁན་གཅིག་དང་འབྲེལ་བ་ཡོད་པ། དེའི་འོག་ཏུ་ཀླད་པ་ཡི་སྡོང་པོའམ Stem ཟེར་བ། ཀླད་པའི་འོག་ནས་སྒལ་ཀླད་དང་མཐུད་པའི་ཀླད་པའི་ཆ་ཤས་ཆུང་ཆུང་ཞིག་ཡོད་པ་དེ་ནི། སྒལ་རུས་ཡོད་པའི་སེམས་ཅན་ཚང་མ་ལ་ཡོད་པའི་རང་གི་འཚོ་གནས་ཆེད་དུ་གྲུབ་པའི་ཆ་ཤས་ཤིག་ཡིན་པ་རེད། འདི་ཡིས་སྙིང་འཕར་ལྡིང་དང་དབུགས་རྔུབ་གཏོང། ལྟོ་འཇུ་རྒྱུ། གཉིད་ཁུག་རྒྱུ་སོགས་སྟངས་འཛིན་བྱེད་ཀྱི་ཡོད་པ་རེད། འདི་ནི་སྒལ་ཚིགས་ཡོད་པའི་འགྲོ་བ་ཚང་མ་ལ་ཐོག་མ་ནས་ཆགས་པའི་ཀླད་པའི་ཆ་ཤས་ཞིག་ཡིན་པ་དང། གོང་དུ་ཞུས་པའི་དེའི་ཐོག་ཏུ་ཆགས་པའི་ཀླད་པའི་ཆ་ཤས་རྣམས་ནི་བསམ་བློ་གཏོང་བའི་ནུས་པ་དང་བསྟུན་ནས་ཆགས་ཀྱི་ཡོད་པ་ཞིག་ཡིན་པ་རེད། དེར་བརྟེན་འགྲོ་བ་མི་ནི་ཀླད་པ་ཡི་ཆ་ཤས་ཆེས་མང་ཤོས་དང་ཆེ་ཤོས་དེ་ཡིན་པ་རེད། མི་ཡི་ཀླད་པ་ཡི་སྡེ་ཚན་དེ་རྣམས་ཀྱི་དཀྱིལ་དུ Limbic System ཟེར་བ་མིའི་སེམས་ཀྱི་ཚོར་བ་དང་དྲན་པ་སོགས་དང་འབྲེལ་བ་ཡོད་པའི་སྡེ་ཚན་ཞིག་ཡོད་པ་དེ་ཡིས་བྱམས་བརྩེ་དང། ཁོང་ཁྲོ། ང་རྒྱལ། ཞེ་སྡང་སོགས་ཀྱི་ཚོར་བ་ཡོང་ས་དེ་ཆགས་ཀྱི་ཡོད་པ་རེད། དེ་ནི་ཀླད་པ་ཡི་གཞི་རྩའི་གྲུབ་སྟངས་དེ་རེད། ད་འོ་ན་ཀླད་པ་ཡི་བྱེད་ལས་དེ་ཅི་འདྲ་བྱེད་རྒྱུ་ཡོང་གི་རེད་བསམ་ན། འདི་ནི་རྫས་དང་གློག་གཉིས་ཀྱི་བྱ་བ་ཞིག་ཡིན་པ་རེད། དེ་ཡང་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཀྲོན་དུ་རྟེན་གཞི་བྱས་པའི་རྒྱལ་ཡོངས་བྱིས་པའི་སྨན་དོན་ལྟེ་གནས་ཁང་གི་དབུས་ཀླད་ཁམས་ཚན་རིག་ཞིབ་འཇུག་ཁང་གི་འགན་འཛིན་གཞོན་པ Doctor George Coron ལགས་ཀྱིས་འགྲེལ་བརྗོད་བྱས་པར། ཀླད་པ་ཡི་ནང་དུས་གཅིག་ལ་བྱུང་བ་མང་པོ་ཞིག་ཡོང་གི་ཡོད་རེད། དེའི་ཆ་ཤས་གཅིག་ནི་རྫས་ཀྱིས་བཟོ་གི་ཡོད་རེད་ལ་ཆ་ཤས་གཞན་དེ་གློག་གི་བྱ་བ་དང་འགྱུར་མཐུད་ལས་ཡོང་གི་ཡོད་རེད། བྱས་ཙང་ཀླད་པ་ཡི་བྱ་བ་དེ་རྫས་ཀྱི་ཆ་ཤས་དེ་དང་གློག་གི་ཆ་ཤས་དེ་གཉིས་དོ་མཉམ་པའི་ཐོག་ནས་ཡོང་གི་ཡོད་རེད། དེ་ལྟར་ཀླད་པའི་ཕྱི་ཡི་གྲུབ་ཆ་དང། ནང་གི་གཞི་རྩའི་བྱེད་ལས་གཉིས་ངོ་སྤྲོད་ཞུས་པ་དང་མཉམ་དུ། གཤམ་ལ་ཀླད་པ་ཡར་རྒྱས་འགྲོ་ཕྱོགས་ལ་དམིགས་འཛུགས་བྱས་ནས་ཞུ་གི་ཡིན། ཀླད་ཁམས་རིག་པ་བ་རྣམས་ཀྱིས་བྱིས་པ་ཁོག་པའི་ནང་ལས་གྲོལ་ནས་བཟུང་སྟེ་ལོ་ཉི་ཤུ་ཙམ་བར་དུ་ཀླད་པ་ཇེ་ཆེར་འགྲོ་གི་ཡོད་པ་དང། བྱིས་པ་སྐྱེས་ནས་ལོ་བཞིའི་རིང་ལ་ཀླད་པ་ཡར་རྒྱས་འགྲོ་མགྱོགས་ཤོས་དེ་ཆགས་ཀྱི་ཡོད་པ་རེད། The developmental part

མི་རང་གི་འཇིག་རྟེན་ནང་ཡོད་པའི་གནས་ཚུལ་གྱིས་ཀླད་པ་ལ་ངར་ཤུགས་སྤྲོད་པའི་བརྒྱུད་ནས་ཡར་རྒྱས་འགྲོ་གི་ཡོད་རེད། བྱས་ཙང་ཅི་ཙམ་གྱིས་ཤེས་བྱ་ཡི་ཁོར་ཡུག་ཕྱུག་པ་ཡོད་པ་དེ་ཙམ་གྱིས་ཀླད་པ་ལ་ཡག་པ་ཡོད་རེད། བྱས་ཙང་ཀླད་པ་ཡི་འཚར་སྟོབས་དེ་ཕྱོགས་གཅིག་ནས་རང་བྱུང་ཁམས་ནས་རིགས་རྒྱུད་ཀྱི་གྲུབ་ཆ་ལ་བརྟེན་ནས་ཡོང་གི་ཡོད་རེད་མོད། ཕྱོགས་གཞན་ཞིག་ནས་ཁོར་ཡུག་གིས་ངར་ཤུགས་སྤྲོད་པ་དེ་ཚོས་ཧ་ཅང་མཐོན་པོའི་ཡར་རྒྱས་གཏོང་གི་ཡོད་རེད།

ང་ཚོ་ལོ་ཆེ་རུ་འགྲོ་དུས་ཀླད་པ་ལ་འགྱུར་བ་འགྲོ་རྒྱུ་དང་གནས་ཚུལ་གསར་པ་སྦྱོང་བའི་ནུས་པ་ཆུང་དུ་འགྲོ་གི་རེད། རེད་དེ་ཡིན་ན་ཡང་དེའི་རྒྱུ་མཚན་གྱིས་ང་ཚོ་ཅི་ཡང་སྦྱོང་མི་ཐུབ་པ་ཨེ་རེད་ཟེར་ན་ཡིན་མ་རེད། མི་རྒན་པ་ཚོ་ཡིས་སྦྱོང་ཐུབ་ཀྱི་ཡོད་པ་བརྗོད་མི་དགོས་པ་རེད། འོན་ཀྱང Neuroplasticity ཟེར་བའི་ཡོངས་གྲགས་སུ་བེད་སྤྱོད་གཏོང་བའི་ཚིག་ཅིག་རེད། འོན་ཀྱང་དེ་ལོ་ཚོད་ཅི་འདྲ་བ་ལ་ཤུགས་ཆེ་ཆུང་གི་ཁྱད་པར་ཡོད་རེད། བྱས་ཙང་སློབ་སྦྱོང་བྱེད་པའི་ཆེད་ཀྱི Plasticity ནུས་པ་དེ་ཆེ་ཤོས་ཀྱི་དུས་སྐབས་དེ་བྱིས་པའི་སྐབས་རེད། Plasticity། ཟེར་བ་དེ་ཀླད་པ་ལ་ཡོད་པའི་མཉེན་ཆ་ལྟ་བུ་ཡིན་པ་རེད། ཁོང་གིས་བརྗོད་པ་ལྟར་ན་དཔེར་ན་སྐད་ཡིག་སྦྱོང་བའི་ནུས་པ་ཆེ་ཤོས་དེ་ལོ་ཆུང་དུས་ཡོད་པ་རེད། འོན་ཀྱང་ཀླད་པ་ཡི་འཕྲོད་བསྟེན་ཡག་པོ་ཡོང་བར་མུ་མཐུད་ནས་ཤེས་པ་འདྲ་མིན་སྦྱོང་ནས་ཀླད་པ་ལ་ངར་ཤུགས་སྤྲོད་རྒྱུ་དེ་གལ་ཆེན་པོ་ཡིན་པ་རེད། འོན་ཀྱང་དེ་ལྟ་བུའི་ཀླད་པ་ལ་ངར་ཤུགས་སམ Plasticity ཟེར་བ་དེ་ཡར་རྒྱས་གཏོང་བའི་བྱ་བའི་ནང་ལ། ལེགས་ཉེས་གཉིས་ཀ་ཡི་ཤུགས་རྐྱེན་ཡོང་གི་ཡོད་པ་ལས། ཤེས་བྱ་སྦྱོང་བ་སོགས་ཀྱིས་མ་ཤེས་པ་ཤེས་པར་བྱེད་པ་དང། དེ་བཞིན་སེམས་ཀྱི་བདེ་སྐྱིད་ཡར་རྒྱས་གཏོང་རྒྱུའི་སྦྱོང་བརྡར་སྤྲོད་རྒྱུ་ཡོད་མོད། དེ་དང་ཆབས་ཅིག་ཏུ་ལྡོག་ཕྱོགས་ཀྱི Plasticity ཟེར་བ་མི་དགོས་པ་དང་ངན་པའི་བྱ་བ་དང་མྱོང་བ་ཡིས་ཀླད་པ་ལ་ཡང་ངན་ཕྱོགས་ཀྱི་ཤུགས་རྐྱེན་སྤྲད་ཀྱི་ཡོད་པ་རེད།
དཔེར་ན་ལྡོག་ཕྱོགས་ཀྱི་བྱུང་བ་འདྲ་མིན་ནས་སེམས་སྐྱོན་ཡོང་བའི་རྐྱེན་བྱེད་པའི་བྱུང་བ་སྡུག་པོ་ཡོང་དུས་ཀླད་པ་ལ་འགྱུར་བ་འགྲོ་གི་ཡོད་རེད། བྱུང་བ་དེ་ཚོའི་བརྒྱུད་རིམ་ནང་ལ་ཀླད་པའི Plasticity ལ་འགྱུར་བ་འགྲོ་གི་ཡོད་རེད་ལ་དེའི་རྐྱེན་གྱིས་རང་གི་སྤྱོད་པ་ལྡོག་ཕྱོགས་ལ་འགྱུར་གྱི་ཡོད་རེད། ཁོང་གིས་བརྗོད་པ་ལྟར་ན། མིའི་ལུས་ཀྱི་སྤྱོད་པ་ཡིས་ཀླད་པ་ལ་འགྱུར་བ་གཏོང་གི་ཡོད་པ་དང་ཆབས་ཅིག་ཀླད་པ་ཡི་འགྱུར་བ་ཡིས་མིའི་སྤྱོད་ཚུལ་ལ་འགྱུར་བ་གཏོང་གི་ཡོད་པ་རེད།

ཀླད་པ་ལ་འགྱུར་བ་སོང་ཡོད་པའི་རྟགས་རེད། དེ་བཞིན་དུ་སྤྱོད་ཚུལ་གྱིས་ཀྱང་ཀླད་པ་ལ་ཕར་འགྱུར་བ་གཏོང་གི་ཡོད་རེད། དེ་གཉིས་གཅིག་གིས་གཅིག་ལ་འགྱུར་བ་གཏོང་རེས་བྱེད་ཀྱི་ཡོད་རེད། འདི་ནི་རྟག་ཏུ་འགྱུར་འགྲོ་བའི་རང་བཞིན་ཅན་ཞིག་རེད། རྒྱུ་མཚན་དེ་ལ་བརྟེན་ནས་རྒྱུན་དུ་རང་གི་སྤྱོད་ཚུལ་གཟབ་ནན་བྱེད་རྒྱུ་དེ་ཀླད་པའི་འཕྲོད་བསྟེན་དང་ནུས་པ་ཡར་རྒྱས་ཡོང་རྒྱུ་ལ་འབྲེལ་བ་ཡོད་པ་ཞིག་རེད། ཀླད་ཁམས་རིག་པ་བ་རྣམས་ཀྱིས་ཀླད་པའི་འཕྲོད་བསྟེན་ཡག་པོ་ཡོང་བར་བྱེད་དགོས་པའི་ལས་དོན་གལ་ཆེན་གཉིས་ནི། ཡང་ནས་ཡང་དུ་སློབ་སྦྱོང་ངམ་གནས་ཚུལ་གསར་པ་སྦྱོང་དགོས་པ་དང་དེ་དང་ཆབས་ཅིག་ཏུ་ལུས་རྩལ་ཡག་པོ་བྱེད་དགོས་ཀྱི་ཡོད་པ་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། དེ་ཡང་ཀླད་ཁམས་རིག་པ་བ Datis Kharrazian གྱིས་བྲིས་པའི་ཀླད་པའི་སྐོར་གྱི་དེབ་ཅི་བྱས་ནས་ངའི་ཀླད་པས་བྱ་བ་བྱེད་ཀྱི་ཡོད་མ་རེད་དམ་ཞེས་མགོ་བརྗོད་དུ་བྲིས་པའི་དེབ་ནང་ལ། ཀླད་པ་མི་ཉམས་པར་བྱེད་དགོས་ན་ཁྱོད་རང་མཁས་པ་ཞིག་དང་ལུས་རྩལ་བ་ཞིག་གཉིས་ཀ་བྱེད་དགོས་ཀྱི་རེད་ཅེས་བྲིས་ཡོད་པ་རེད། དེ་ནི་མིའི་ཀླད་པ་ལ་ཡོད་པའི་སྦྱོང་བའི་ནུས་པ Plasticity ཟེར་བ་དེ་ཤུགས་ཆེ་ཆུང་ལ་མ་ལྟོས་པར་ཇི་སྲིད་སྦྱོང་བའི་རིང་ལ་མུ་མཐུད་ནས་གནས་ཀྱི་ཡོད་པ་དང། སྦྱོང་མཚམས་འཇོག་དུས་ཉམ་ཆུང་དུ་གྱུར་ནས་རིམ་བཞིན་བྱེད་ལས་ཀྱི་ནུས་པ་འདྲ་མིན་ཤོར་ནས་དྲན་པ་མི་གསལ་བ་དང་ལུས་འདར་བ། ལྟོ་མི་འཇུ་བ་སོགས་ཀྱི་ན་ཚ་འདྲ་མིན་ཡོང་གི་ཡོད་པ་རེད། ཡང་ཀླད་པའི་ནུས་པ་རྒྱུན་གནས་ཡོང་རྒྱུ་ལ་ལུས་རྩལ་ཡག་པོ་བྱེད་དགོས་པའི་རྒྱུ་མཚན་ནི། ཀླད་པ་ནི་མིའི་ལུས་ཀྱི་ཆ་ཤས་ཀྱི་གྲས་ནས་དབུགས་རླུང་ཆེས་མང་ཤོས་དང་ཟས་བཅུད་ཀྱི་ཆ་ཤས་ཟི་དྲག་པ་ཆེས་མང་ཤོས་བེད་སྤྱོད་གཏོང་མཁན་ཞིག་ཡིན་པར་བརྟེན་ནས། ལུས་སྤྱི་ཡི་བྱེད་ལས་ཀྱི་ནུས་པ་ཡག་པོ་ཡོང་དགོས་པ་དེ་ཀླད་པའི་འཕྲོད་བསྟེན་གྱི་འབྱུང་ཁུངས་ཤིག་ཆགས་ཀྱི་ཡོད་པ་རེད། དེར་བརྟེན་ཁྱོད་ཀྱིས་ལུས་རྩལ་བྱེད་པ་དང་མཉམ་དུ་མ་ཤེས་པ་གསར་པ་མུ་མཐུད་ནས་སྦྱོང་དགོས་ཡོད་པ་ཞིག་རེད། གསན་མཁན་རྣམ་པ་ཚོ་གོང་དུ་ཞུས་པ་དེ་ནི་ཀླད་པ་ཡར་རྒྱས་ཅི་འདྲ་བྱས་ནས་འགྲོ་གི་ཡོད་པ་དང་ཀླད་པའི་འཕྲོད་བསྟེན་ཡར་རྒྱས་གཏོང་བར་རྟག་ཏུ་ཤེས་རྩལ་སྦྱོང་རྒྱུ་གལ་ཆེན་པོ་ཡིན་པའི་སྐོར་ཞིག་ཡིན། ཁྱེད་ཀྱིས་ང་ཚོའི་འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་མི་ཚེ་ཞེས་པའི་ལེ་ཚན་ཉན་པར་བཀའ་དྲིན་ཆེ། ང་ལེ་ཚན་གཙོ་སྐྱོང་ཞུ་མཁན་ཡེ་ཤེས་རྡོ་རྗེ་ཡིན་ད་ཚང་མ་ཚེ་རིང།